ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལོ་བཞི་བཅུའི་གོང་ལ་རྒྱ་ནག་ནི་ཉམ་ཐག་དང་རྗེས་ལུས་ཀྱི་རྒྱལ་ཁབ་ཆེན་པོ་ཞིག་ནས་དེང་སྐབས་འཛམ་གླིང་ཐོག་གི་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཨང་གཉིས་པ་དེར་གྱུར་ཡོད་པ་རེད། ཡིན་ན་ཡང་དཔལ་འབྱོར་རིག་པ་ཁག་ཅིག་གིས་འདས་པའི་ལོ་སུམ་ཅུ་ལྷག་རིང་གི་རྒྱ་ནག་གི་ངོ་མཚར་ཆེ་བའི་འཕེལ་རྒྱས་ཀྱི་དུས་རབས་འདི་མཇུག་སྒྲིལ་བཞིན་ཡོད་པའི་ལྟ་ཚུལ་འཛིན་གྱི་ཡོད་པས་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལྟ་བ་དེ་ཚོའི་སྐོར་ལ་ཡང་ངོ་སྤྲོད་ཁག་ཅིག་ཞུ་རྒྱུ་ཡིན། འདས་པའི་བསྐྱར་ཞིབ་ཀྱི་ལས་རིམ་ནང་ང་ཚོས་གཅིག་མཇུག་གཉིས་མཐུད་ཀྱིས་རྒྱ་ནག་གི་དཔལ་འབྱོར་སྐོར་ལ་ཡང་གླེང་སློང་མང་པོ་བྱས་སོང། ད་བརྗོད་གཞི་འདི་མང་པོ་བཤད་ཚར་དུས་ལས་ད་རིང་ཡང་བསྐྱར་གཅིག་ཞུ་ཡག་གི་གོ་སྐབས་ཞུ་གི་ཡིན། ག་རེ་ཟེར་ན་ཕྱོགས་གཅིག་ནས་རྒྱ་ནག་ནང་ལོགས་ནས་ད་རིང་ཁ་སང་བྱུང་བའི་གནས་ཚུལ་གལ་ཆེ་ཤོས་དེ་མང་ཆེ་ཅིག་དཔལ་འབྱོར་དང་འབྲེལ་བ་ཡོད་པ་ཞིག་རེད་ཤག། ད་ད་རིང་ཁ་སང་རྒྱ་ནག་ཡིན་ན་འཛམ་གླིང་ནང་དཔལ་འབྱོར་སྟོབས་ཆེ་ཤོས་ཨང་གཉིས་པ་ཞིག་གི་ངོས་ནས་འཛམ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་བྱས་བྱས་ཕལ་ཆེར་ལོ་མང་པོའི་རྗེས་ལ་ཡང། མར་ཕྱི་མིག་བལྟ་དུས་གཅིག་བྱས་ན་ད་ལྟའི་དུས་ཚོད་འདིའི་རྒྱ་ནག་གི་དཔལ་འབྱོར་ངོས་ནས་བཤད་ན་རེད་སྤྱི་ཚོགས་དང། ཆབ་སྲིད་གང་ཅིའི་ངོས་ནས་བཤད་པ་ན་ལས་གནས་ཚུལ་དེ་ཚོ་ཡིན་ན་གལ་ཆེན་པོ་ཞེ་དྲག་ཆགས་ཀྱི་རེད་བསམ་གྱི་འདུག་ད་ད་རིང་གི་ཞུ་ཡག་གི་དེ་ཡིན་ན་གཙོ་བོ་དེ་ཡིན། ད་འདས་པའི་ལོ་བཞི་བཅུ་ཙམ་ནང་རྒྱ་ནག་དཔལ་འབྱོར་འགྱུར་ལྡོག་ཆེན་པོ་ཞེ་པོ་ཕྱིན་བྱས། སྔས་མ་ཉམ་ཐག་དབུལ་ཕོངས་རྗེས་ལུས་ཀྱི་རྒྱལ་ཁབ་ཅིག་ནས་ད་རིང་ཁ་སང་དངོས་གནས་འཛམ་བུ་གླིང་ནང་ལོགས་ལ་ཡ་དཔལ་འབྱོར་རང་སྡོམ་འབོར་བརྩིས་པ་ཡིན་ན་སྟོབས་ཆེ་ཤོས་ཨང་གཉིས་པ་ཆགས་བྱས་བསྡད་ཡོད་རེད། འདིའི་དུས་ཚོད་འདི། ལྷག་པར་དུ་འདས་པའི་ལོ་སུམ་ཅུ་ནང་རྒྱ་ནག་གི་དཔལ་འབྱོར་འགྱུར་ལྡོག་འགྲོ་ཡག་གི་བརྒྱུད་རིམ་དང་མགྱོགས་ཚད་ཡོད་རེད་པ། དེ་ཡིན་ན་དངོས་གནས་མིའི་རིགས་ཀྱི་ལོ་རྒྱུས་ཐོག་ལ་ཡ་ད་རྒྱལ་ཁབ་ཆེན་པོ་དེ་ག་ཙམ་ཅིག་གིས་དེ་ག་ཙམ་མགྱོགས་པོ་ཕྱིན་པ་ཟེར་དེ་ཡིན་ན་ཞེ་དྲག་གི་ཉུང་ཉུང་ཧ་ལམ་མཐོང་དཀོན་པོ་ཞེ་དྲག་ཅིག་རེད། བྱས་ཙང་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་མཁས་པ་དེ་ཚོ་མང་ཆེ་གིས་དཔལ་འབྱོར་འགྱུར་ལྡོག་འདི

ད་ངོ་མཚར་ཅན་ཟེར་བྱས་བྱས་ད་ང་རང་ཚོའི་བོད་སྐད་ནང་རྒྱུན་དུ་སྐོར་ནས་བཤད་དེ་ཞེ་པོ་ཅིག་ཡག་པོ་བྱུང་མིན་ད་ངོ་མཚར་ཅན་ཟེར་བྱས་ལབ་ཀྱི་ཡོད་རེད་པ་ད་ཡིན་ན་ལས་འདིའི་དུས་རབས་འདི་མཇུག་སྒྲིལ་འགྲོ་གི་འདུག་ཟེར་བྱས་ད་དེ་སྔ་ནས་འདི་མཁས་པ་འདི་བཤད་ཉན་མང་པོ་ཞེ་པོ་བྱུང་སོང་བྱས་ཙང་ད་ད་རིང་ངས་དེ་དམིགས་བསལ་ངོ་སྤྲོད་ཞུ་དགོས་ག་རེ་ཡིན་པ་ཟེར་ན་ཁ་སང་བདུན་ཕྲག་དེ་བདུན་ཕྲག་དེའི་གཟའ་མཇུག་ཐོན་པ་ཡིན་པའི་ཕལ་ཆེར་དུས་དེབ་ཡིན་ན Foreign Affairs ཟེར་ཉན་ཅིག་ཡོད་རེད་འདིའི་ཐོག་ལ་ཡང། རྩོམ་པ་པོ་གཅིག་གིས། རྒྱ་ནག་དཔལ་འབྱོར་ངོ་མཚར་ཅན་གྱི་འཕེལ་རྒྱས་ཀྱི་དུས་ཚོད་འདི་མཇུག་བསྒྲིལ་བ་རེད་ཟེར་བྱས་ཡིན་ན་རྩོམ་ཞིག་བྲིས་བཞག་ད་རྩོམ་འདི་དང་དུས་དེབ་ཁོ་རང་གཉིས་ཀ་ལ་ཡ། དམིགས་བསལ་གྱི་དོན་སྙིང་ད་ཆེན་པོ་ཡོད་རེད་བྱས་ཙང་ངས་ད་རིང་དེ་གོ་སྐབས་བྱས། རྩོམ་འདི་གཙོ་བོར་གཞི་བཞག་བྱས་ཡིན་ན་ད་ལྟའི་ལྟ་ཚུལ་འདིའི་ཐོག་ལ་ཡ། མི་ཚོས་སྐད་ཆ་ག་རེ་བཤད་ཀྱི་ཡོད་མེད་སྐོར་ངོ་སྤྲོད་ཁ་ཤས་ཞུས་ན་བསམ་བྱུང། ད་དེ་མ་ཞུས་གོང་ལ་ཡང། བཟོ་ལྟ་མི་མང་ཆེ་གིས་ད་མཁྱེན་ཡོད་ཀྱི་རེད་ད་རིང་གི་རྩོམ་དེ་བཏོན་སའི། དུས་དེབ། Foreign Affairs། ཡོད་རེད་པ། འདི་ངོ་སྤྲོད་རེ་ཞུས་པ་ཡིན་ན Foreign Affairs ཟེར་ཉན་དེ། དེ་སྔོན་ལ་ཡིན་ན་ཕལ་ཆེར་ད་ཟླ་བ་གསུམ་གསུམ་ནང་རེ་བཏོན་གྱི་རེད་ད་ད་རིང་ཁ་སང་ཁོང་ཚོ་དྲ་ལམ་ཐོག་ལ་ཡང་སེ་ཡང་སེ་རྩོམ་གསར་པ་བཏོན་ཡོང་གི་འདུག་ཕལ་ཆེར་ཨ་མི་རི་ཀ་གཅིག་པོ་མ་རེད་འཛམ་བུ་གླིང་ཁྱོན་ཡོངས་ཡ། རྒྱལ་སྤྱིའི་ཕྱི་འབྲེལ་གྱི་འབྲེལ་བའི་ནང་ལོགས་ཀྱི་ཕལ་ཆེར་དུས་དེབ་གལ་ཆེ་ཤོས་བརྩི་གི་རེད། ཀློག་པ་པོའི་གྲངས་ཀ་འདི་ཚོ་ཞེ་པོ་ཅིག་མང་པོ་ཡིན་གྱི་མ་རེད་དེ་རེད་ཡིན་ནའི། དུས་དེབ་དེ་ཀློག་མཁན་དེ་མི་གལ་ཆེན་པོ་མང་པོ་ཞེ་པོ་ཅིག་ཀློག་གི་ཡོད་རེད་ཟེར་བྱས་ལབ་ཀྱི་རེད། ཡང་ཁོ་དེ་འདྲས་རྟོགས་ཁག་པོ་བྱས་མི་ཡོན་ཏན་ཡོད་མེད་མི་ཤེས་ཀློག་མ་ཐུབ་འདི་འདྲའི་གྲས་མ་རེད། དེབ་དེ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ལོ་ནས་འགོ་བཙུགས་ཡོད་པ་རེད་འདི་སོང་ཙང་དུས་དེབ་དེའི་ནང་ལོགས་ལ་ཡང་རྩོམ་ཞིག་བཏོན་ཐུབ་ན་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་ཡིན་ནའི་མི་གང་ག་ལོག་ག་ཀློག་ཡག་ཅིག་ངས་ཁ་སང་གི་ཕལ་ཆེར། ང་ཚོའི་རྒྱ་ཞིབ་ལས་རིམ་ནང་ལ་ཡང་ངོ་སྤྲོད་ཞུས་པ་ཡིན་དེ།

རྩོམ་པ་པོ་ཁོ་རང་ངོས་ནས་བཤད་པ་ཡིན་ན་ངས་བྱས་ན་དེ་རིང་ངོ་སྤྲོད་ཞུ་དགོས་བསམ་སྟངས་གཅིག་གི་རྒྱུ་མཚན་ཡིན་ན་གཅིག་གཞན་པ་གཅིག་ཡིན་དེ་ག་རེ། Adam Posen ཟེར་མཁན་དེ་ཡོད་པ་ཁོ་རང་ཡིན་ན། ད་ཨ་རིའི་རྒྱལ་ས་དེ་ཝཱ་ཤིང་ཏོན་ནང་ཡོད་པའི་ཞིབ་འཇུག་ཚོགས་པ Peterson ཟེར་མཁན་གྱི་རྒྱལ་སྤྱིའི་ཐོག་གི་དཔལ་འབྱོར་རིག་པའི་ཐོག་ལ་ཡང་ཞིབ་འཇུག་གཙོ་ཆེ་འདིའི་འགོ་ཁྲིད་གཙོ་ཆེ་རེད། ད་ངས་རྒྱ་ནག་གི་གནད་དོན་གྱི་དབྱེ་ཞིབ་སྐོར་ལ་ཡང་རེ་ཅིག་རོབ་ཏར་ཞུས་པ་ཡིན་ན། རིགས་རེ་གསུམ་ཞིག་འདུག་ཟེར་མཐོང་གི་འདུག་དང་པོ་དེ་ཡིན་ན་ད་རྒྱ་མི་མཁས་པའི་གྲས་ཡོད་རེད་པ་རྒྱ་ནག་སྐོར་ཞེ་པོ་ཤེས་ཀྱི་རེད་ཁོ་རང་ཚོ་རྒྱ་མི་རང་རེད། འདི་ཚོ་ཡིན་ན་ཁོ་ཚོའི་ལྟ་བ་དང་ཁོ་ཚོའི་དབྱེ་ཞིབ་བྱེད་སྟངས་དེ་གཅིག་འདུག་དེ་ནས་ཡིན་ན་ད་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ཡོད་པའི་ཨ་མི་རི་ཀ་ཨ་ནི་ཡུ་རོབ་དང་དེ་ཚོའི་ཕྱི་རྒྱལ་གྱི་མི་རྒྱ་ནག་སྐོར་ཞིབ་འཇུག་བྱས་རྗེས་རྒྱ་ནག་སྐོར་སྐད་ཡིག་དེ་ཚོ་སློབ་སྦྱོང་བྱས་ལོ་རྒྱུས་སློབ་སྦྱོང་བྱས་དེང་དུས་ཀྱི་རྒྱ་ནག་གི་ཆབ་སྲིད་ཡིན་ནའི་རེད་དཔོན་པོའི་འགྲོ་སྟངས་ཡིན་ནའི་རེད་འདི་ཞིབ་འཇུག་རང་བྱས་རྗེས་ད་ཆེད་ལས་ཀྱི་ཐོག་ནས་སློབ་གྲྭ་ཆེན་མོ་ཁག་ནང་ལོགས་ལ་ཡང་རྒྱ་ནག་གི་ཆབ་སྲིད་དང་ལོ་རྒྱུས་དང་རིག་གཞུང་དང་དེ་འདྲའི་སློབ་ཁྲིད་བྱེད་མཁན་གྱི་སློབ་དཔོན་ཆེན་པོ་དེ་ཡོད་རེད་པ། དེ་ཚོ་ཡིན་ན་ཁག་ཅིག་རྒྱ་ནག་སྐོར་གྱི་ད་དབྱེ་ཞིབ་བྱེད་མཁན་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། དེ་མ་ཡིན་པའི་དེ་རིང་དེ་ང་ཚོས་ངོ་སྤྲོད་ཞུ་བ་དེ Adam Posen དང་ཁོ་ཚོའི་གྲས་དེ་ག་རེ་རེད་ཟེར་ན། དམིགས་བསལ་ཁོ་ཚོ་རྒྱ་ནག་སྐོར་ཞེ་པོ་མཁས་པ་མ་རེད་ད་ད་ཁོ་རང་ད་ག་འདྲ་ཡིན་མིན་ད་ངས་རྒྱབ་ལྗོངས་ཤེས་ཀྱི་མེད་ད་ལས་སྤྱིར་བཏང་བྱས་པ་ཡིན་ན་རྒྱ་ཡིག་སློབ་སྦྱོང་བྱས་རྒྱ་མིའི་ལོ་རྒྱུས་འདི་ཞིབ་ཆ་སློབ་སྦྱོང་བྱས་ཞིབ་འཇུག་བྱས་དེ་འདྲས་བྱས་ཡོད་མ་རེད་ད་ཡིན་ན་ཁོ་ཚོའི་གྲས་མང་ཆེ་ག་རེ་རེད་ཟེར་ན། རྒྱལ་སྤྱིའི་གནད་དོན་ཐོག་ལ་ཡང་མཁས་པ་ཞིག་འདྲ་བྱས་བྱས་ཁྱོན་ཡོངས་ཀྱི་ཤེས་བྱའི་སྦྱོར་བ་འདི་བེད་སྤྱོད་བཏང་རྗེས་དར་གྱི་རྒྱ་ནག་གི་བྱུང་བའི་གནས་ཚུལ་དང་འདི་ཚོ་ལ་ཡང་དབྱེ་ཞིབ་ཅི་ཡང་གཏོང་བྱེད་དང་འདི་གའི་གསུམ་ཆ་ལོག་ལ་ཡང་ངས་བྱས་ན་དགེ་མཚན་དང་སྐྱོན་གང་ག་འདུག་བསམ་ས་རེད་འདུག་ངས་རྒྱུན་དུ་ཁོ་ན་ད་རྒྱ་མིས་འདི་དྲན་རྒྱུ་རྒྱ་མི་མཁས་པ་འདི་ཚོ་འདི་ཡང་སེ་ཡང་སེ་ལྟ་གི་ཡོད་འདི་ཚོ་དངོས་གནས་རྒྱ་ནག་སྐོར་ལ་ཡང་ཤིན་ཏུ་ཞིབ་ཕྲ་དང་ཨ་ནི་དཔོན་པོ་འདི་ཚོའི་གཤིས་ཀ་དང་སུ་ག་རེ་ཡིན་མིན་འདི་ཚོ་ད་ཞེ་པོ་ཤེས་ཀྱི་རེད་ད་ཡིན་ནའི་ཁོ་ཕ་གིའི་ནང་ལོགས་ལ་ཡང་རྒྱ་མིའི་འདིའི་ནང་ལོགས་ལ་མར་ཐིམ་དུས་ཙམ་པ་ཁོ་ཡང་འདི་ནས་མ་ཐོན་རྗེས

རྒྱུན་དུ་ཁོ་ན་ཞེ་པོ་ཅིག་ཞིབ་འཇུག་བྱས། ཨ་ནི་འདི་ག་འདི་རྒྱ་མི་དང་མ་འདྲ་ད་ཁོ་རང་ཕ་གི་རང་རྒྱ་མི་རང་མིན་དུས་འདིའི་ཞེན་ཁོག་དང་ཅིག་ཡོད་རེད་པ་ད་དམ་དང་མི་སྲིད་དེ་ཞེན་ཁོག་ཡོད་ན་ཁོ་ལྟ་ཕྱོགས་ལ་ཡང་གུ་དོག་འདི་དྲུག་དང། འདི་འདྲ་མེད་པ་བྱས་བྱས་ཁོ་ཚོ་འདི་ལས་གཏིང་ཟབ་ཅིག་དང་འདི་ལས་རྒྱ་ཆེ་ས་ནས་བཤད་ཡག་ལ་ཡང། ཁྱད་ཆོས་ཞེ་དྲག་ཡོད་པའི་དུས་མཚུངས་ཡང་སྐྱོན་ཞེ་དྲག་འདུག་ད་དེ་ཚོའི་གྲས་མང་ཆེ་ཞིག་ག་རེ་ཟེར་ན་རྒྱ་ནག་ལ་དབྱིངས་འཕར་མཁན་འདི་ག་འདི་རྒྱ་ནག་རིག་གཞུང་ལ་ཡ། ད་སློབ་གྲྭ་ཆུང་བའི་ནང་ཡིན་ནའི་སློབ་འབྲིང་ནང་ཡིན་ནའི་འགྲོ་དུས་ནས་དབྱིངས་འཕར་བྱས་མང་ཆེ་དེ་འདྲས་འཛུལ་རྐྱེན་དེ་རེད་དེ་འདྲས་སོང་ཙང་ཁོ་ཚོས་སྤྱིར་བཏང་བྱས་ན་བསམ་བློའི་བཏང་ཕྱོགས་ཐོག་ནས་བྱས་པ་ཡིན་ན། རྒྱ་མིའི་རིག་གཞུང་དང་འདི་ལ་དགའ་པོ་ཡོད་མཁན་དེ་མང་པོ་ཞེ་པོ་ཅིག་བྱས་ཙང་ཁོ་ཚོའི་དེ་ཡོད་པའི་རྐྱེན་གྱིས་མཚམས་མཚམས་ཁོ་ཚོའི་དབྱེ་ཞིབ་དང་དེ་ཚོ་ལ་ཡང་ཡང་སྐྱོན་ཆ་ཏོག་ཙམ་ཡོང་གི་འདུག་བསམ་གྱི་འདུག་ད་འདི་མ་ཡིན་པའི་དེ་རིང་དེ་ང་ཚོ་ངོ་སྤྲོད་ཞུ་ཡག་གི་རྩོམ་འདི་རྩོམ་པ་པོ། ཨ་ཏེམ་ཕོལ་སན་ཁོ་ཚོའི་རིགས་ཅིག་ཡོད་རེད་པ། ད་དེ་ཚོ་ཡིན་ན་རྒྱ་ནག་སྐོར་ཞེ་པོ་ཅིག་འདི་སྐད་ཡིག་དང་འདི་སློབ་སྦྱོང་བྱས་བྱས་ཡོད་མ་རེད། འདི་འདྲའི་སོང་ཙང་རྒྱ་ནག་གི་གནས་ཚུལ་གོ་རྟོགས་མ་ཐུབ་པ་དང་ཕི་གི་རྒྱ་ནག་ནང་ལོག་གི་ཞིབ་ཕྲའི་གནས་ཚུལ་འདི་མ་ཤེས་པའི་སྐྱོན་ད་མང་པོ་ཞིག་འདུག་ད་ཡིན་ན་དེ་དེའང་དུས་སོང་རྗེས་ཡིན་ན་ཁོ་ཚོར་དགེ་མཚན་ཅིག་ག་རེ་ཟེར་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཕྱི་རྒྱལ་གྱི་ཕི་གི་རྒྱ་ནག་སྐོར་རང་ཆེད་ལས་བྱས་ཞིབ་འཇུག་བྱེད་མཁན་དེ་ཚོ་ནང་བཞིན་བྱས་རྒྱ་ནག་ལ་ཡ་ཞེན་ཁོག་དང་འདི་གད་གད་ཡོད་མ་རེད་བྱས་ཙང་མང་བྱས་ད་བྱས་མིན་ནི་ད་དེ་གི་འདི་གལ་ཆེ་ཤོས་ད་ག་རེ་འདུག་ཟེར་ན། ཁོ་ཚོས་ཡིན་ན་རྒྱ་ནག་གི་གནས་སྟངས་དང་རྒྱ་ནག་གི་ཆབ་སྲིད་དང་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཚོ་རྒྱལ་སྤྱིའི་ཐོག་གི་དང་རྒྱལ་ཁབ་མང་པོའི་ནང་ལོག་ཉམས་མྱོང་དེ་ཚོ་གང་ག་ལོགས་ལ་ཡར་ཁོ་ཚོ་ཞིབ་འཇུག་བྱེད་མཁན་དེ་ལ་དེ་ཚོའི་ནང་ལ་ཡར་ལུས་བྱེད་ཅིག་ཨ་ལྟ་དུས་ཙམ་པ་ཡིན་ན་ཡང་ཁོར་ཁྱད་ཆོས་ཞེ་པོ་ཅིག་ཁོ་མཐོང་རྒྱ་ཆེན་པོ་ཞེ་པོ་བྱས་ནས་ལྟ་ཐུབ་འདུག་འདི་འདྲ་སོང་ཙང་ཁོར་ཁྱད་ཆོས་ཞེ་དྲག་འདུག་བསམ་གྱི་འདུག་དེ་དང་ད་རིང་རྩོམ་འདི་ཡིན་ན་མཁས་པ་དེ་ཚོའི་རིགས་ནང་ལོག་ནས་ངས་དེ་ཐ་མ་ཐ་མ་དེ་ཞུས་པའི་རྒྱ་ནག་སྐོར་ཞེ་པོ་ཅིག་ཆེད་ལས་བྱེད་མཁན་མ་རེད་ལ་ཡིན་ན་ལས་རྒྱལ་སྤྱི་ཁྱོན་ཡོངས་ཀྱི་ལྟ་ཚུལ་ཐོག་ནས་ཡིན་ན་ཨ་ནི། ད་རིང་གི་ད་བར་གྱི་རྒྱ་ནག་ནང་ལོག་དཔལ་འབྱོར་ངོ་མཚར་ཅན་གྱི་འཕེལ་རྒྱས་བྱུང་བ་འདི་མཇུག་བསྒྲིལ་འདུག་ཟེར་འདི་ཁོ་རང་གི་འདི་འདྲའི་གི་ལྟ་ཚུལ་བྱས་ནས་ཕྱོགས་གཅིག་འདི་འདྲའི་བཤད་ཀྱི་ཡོད་རེད་བྱས། གཉིས་པ་དེ་ད་རིང་གི་རྩོམ་འདིའི་ཁྱད་ཆོས་གཞན་པ་ཅིག་ག་རེ་འདུག་ཟེར་ན། རྒྱུན་དུ་ད་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ལོ་དམིགས་བསལ་བཞི་བཅུ་པོ་ར་འདི་མཇུག་བསྒྲིལ་འགྲོ་གི་འདུག་ཟེར་ནས་རེད་ཡང་མཇུག་བསྒྲིལ་གི་མ་རེད་ཟེར་ནས་ད་ལྟ་བ་ག་རེ་ཡིན་པ་ཡིན་ན་ལས་ཁོ་ཚོས་མང་ཆེ་ཅིག་དཔལ་འབྱོར་རང་གི་རྒྱུ་རྐྱེན་དང་འདི་ཚོའི་ཐོག་ནས་ཡིན་ན་མང་ཆེ་འགྲེལ་བཤད་རྒྱབ་ཀྱི་ཡོད་རེད། ད་ད་རིང་འདི་དཔལ་འབྱོར་ཐོག་ནས་མ་རྐང་འགྲེལ་བཤད་རྒྱབ་རྒྱུ་དེ་ལས་གཙོ་བོ་ག་རེ་རྒྱབ་འདུག་ཟེར་ན། སྲིད་དབང་སྒེར་གཅོད་ཅན་གྱི་སྲིད་གཞུང་འཛུགས་ཚུལ་ཡོད་རེད་པ། རྒྱ་ནག་གཅིག་པོ་མ་རེད་ད་རྒྱལ་ཁབ་གཞན་པ་ལ་ཡང་འདྲ་པོ་འདྲ་པོ་འདི་མང་པོ་བྱུང་ཡོད་རེད་ད་རྒྱ་ནག་གསུམ་དེ་དཔལ་འབྱོར་ཡར་རྒྱས་འགྲོ་ཡ་དེ་ཞེ་པོ་ཅིག་ཤུགས་ཆེན་པོ་ཕྱིན་པ་རེད། དེ་མ་གཏོགས། འདི་དང་འདྲ་པོ་འདྲ་པོ་འདི་གནས་ཚུལ་མང་པོ་བྱུང་དང་ཁོ་རང་གི་དེ་ཚོ་མང་པོ་ཅིག་ལ་ཡ་ལྟོས་བཅས་བྱས། ད་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཞེ་པོ་ཅིག་འགྲོ་ཡ་གི་དུས་རབས་འདི་མཇུག་བསྒྲིལ་བ་རེད་ཟེར་དེ་ཁོ་རང་གི་མཐའ་མའི་མཇུག་སྡོམ་བྱས་ཡོད་རེད་པ། འདི་འདི་འདྲའི་གི་ཐོག་ནས་འགྲེལ་བཤད་རྒྱབ་རྒྱུ་བྱེད་སྟངས་འདི་ཡིན་ན་འདི་ཚེ་དམིགས་བསལ་རེད་ཤག། ད་རྒྱ་ནག་གི་དཔལ་འབྱོར་ཞེ་པོ་ཅིག་ཡར་རྒྱས་ཕྱིན་པ་རེད་ཟེར་དུས་ཨ་ལེ་གྲངས་ཀ་གཅིག་གཉིས་བལྟས་པ་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོར་ཡ་ཨ་མི་རི་ཀའི་རྒྱལ་དམངས་དཔལ་འབྱོར་གྱི་བསྡོམས་འབོར་དེ་ཨ་མི་རི་ཀའི་སྒོར་མོ་ཐེར་འབུམ་ཉིས་སྟོང་བརྒྱད་ཅུ་ལྷག་ཙམ་རེད་བརྒྱད་བརྒྱ་དྲུག་ཅུ། རྒྱ་ནག་གི་དེའི་སྐབས་དེའི་རྒྱལ་དམངས་དཔལ་འབྱོར་གྱི་བསྡོམས་འབོར་དེ་ཡིན་ན་ཐེར་འབུམ་སུམ་བརྒྱ་ལྷག་ཙམ་ལས་མ་རེད་ད་དེ་ཟེར་དུས་ཙམ་པ། དེའི་སྐབས་དེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོར་ཡ་ད་ཨ་མི་རི་ཀའི་དཔལ་འབྱོར་དེ་ཡིན་ན་རྒྱ་ནག་ལས་ཧ་ལམ་ལྡབ་བཅུ་མན་ཆད་ཞིག་ཆེ་ཡོད་རེད། དེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སླེབས་བལྟས་པ་ཡིན་ན་ཨ་མི་རི་ཀའི་དཔལ་འབྱོར་དར་རྒྱས་ས་ཐེར་འབུམ་ཁྲི་གཉིས་དང་སུམ་སྟོང་ལྷག་ཆགས་བསྡད་ཡོད་ས་རེད། རྒྱ་ནག་དེ་ཡིས་ཐེར་འབུམ་གཅིག་ཁྲི་བདུན་སྟོང་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་ད་ལྟ་རྒྱ་ནག་གི་དཔལ་འབྱོར་ཆེ་ཆུང་དེ་ཡིན་ན་ཨ་མི་རི་ཀའི་དཔལ་འབྱོར་གྱི་བརྒྱ་ཆ་བདུན་ཅུ་དོན་ལྔ་བཞི་ཆ་གསུམ་ཆགས་ཚར་བ་རེད། དེའི་འགྱུར་ལྡོག་དེ་ཏི་ཏི་ཞེ་པོ་ཅིག་ཆེན་པོ་རེད་བསམ་ཚང་རེད་དྲན་གྱི་འདུག་ད་ཡིན་ན་ལས་འགྱུར་ལྡོག་འདི། ད་རེས་གལ་སྲིད་ཡིན་ན་ཕལ་ཆེར་མཇུག་བསྒྲིལ་བ་རེད་ཟེར་མཁན་འདི་རྩོམ་འདིའི་ནང་ལོགས་ལ་ཡ་ཁོ་རང་གི་གཙོ་བོ་དེ་ངོ་སྤྲོད་བྱས་ཤག། དང་པོ་དེ་ཁོ་རང་ཟེར་བ་ཡིན་ན་ད་རེས་གལ་སྲིད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་དེ་ག་འདྲས་ཤིག་འཕྲད་ཡོད་རེད་ཟེར་དེ་ཡིན་ན་རྒྱལ་སྤྱིའི་ཐོག་ལ་ཡ་ད་ལྟ་ཚུལ་མང་པོ་བཞག་ཡོད་རེད། ཁ་ཤས་དེ་གནས་སྐབས་ཀྱི་ད་དཔལ་འབྱོར་ཟེར་དེ་ག་དུས་ཡིན་ན་ཡར་ཡར་ཕྱིན་མར་མར་ཕྱིན།

ཏོག་དབྱིབས་ཀྱི་ནད་དུག་གི་ནད་དུག་འདི་ཕོག་ཚར་བའི་རྗེས་ལ་ཡིན། དང་པོ་དེར་བདུན་ཕྲག་གཅིག་གཉིས་ཤིག་དེ་ག་ན་བ་མ་ཟད་དེ་ནས་ཁྱོན་ནས་དཔེ་སི་སངས་སངས་ཅིག་མ་དྲག་པ་བྱས་བྱས། ད་དུང་ལོ་གཉིས་གསུམ་ཕྱིན་ཚར་ནས་གཟུགས་པོ་དེ་ཙམ་གྱི་བདེ་པོ་མེད་པ་བྱས་འདི་ཆགས་ཡག་གི་ཁོའི་རིགས་ཁག་ཅིག་ལ་ཡོང་གི་འདུག་ང་བྱས་ཙང་ཁོ་རང་ཟེར་བྱས་ན་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན། ཏོག་དབྱིབས་ནད་དུག་རྒྱུན་རིང་པོ་ན་མཁན་ཞིག་འདུག་ང་འདི་འདྲས་ཀྱི་ན་ཚ་ཕོག་པ་ནང་བཞིན་བྱས་བྱས་ན་ཚ་ཞིག་ཕོག་ཚར་ཤག། ཨ་ནི་དེ་ཚོ་ཡོང་དགོས་ཡག་གི་རྒྱུ་མཚན་རེད་དེ། ད་མ་ཚང་རྒྱ་ནག་དཔལ་འབྱོར་དེ་ཞེ་པོ་ཅིག་རྒྱུན་རིང་པོ་ཅིག་ཡར་རྒྱས་ཕྱིན་ཕྱིན་པའི་རྗེས་ཡིན་ན་ད་གང་འཚམ་ཅིག་ལ་མར་ཟག་སྐྱོ་རུ་ཕྱིན་ཨ་ནི་རྒྱ་ནག་གི་མི་འབོར་གྱི་གནས་སྟངས་དང་དེ་ཚོ་གང་ག་ལོག་རྒྱུན་དུ་རེད་དུས་མར་ཅིག་སྐྱོ་རུ་འགྲོ་ཡག་གི་རྒྱུ་མཚན་དེ་དེ་དཔལ་འབྱོར་ཁོ་རའི་ཐོག་ནས་ཡོད་རེད། དེ་ཡིན་ནའི་ལས་བྱུང་བཞིན་པའི་ད་རྒྱ་ནག་དཔལ་འབྱོར་ལ་ཡ་ཉམས་ཉེས་ཕྱིན་བྱས་ཁོ་རང་གསལ་ཆ་དེ་སྔ་གི་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་དུས་རབས་དེ་མཇུག་བསྒྲིལ་བ་ཟེར་ཡོད་པ་འདིའི་ཁོ་རང་གི་ལབ་ཡག་གཙོ་བོ་དེ་ག་རེ་རེད་ཟེར་ན། སྤྱིར་བཏང་གི་དཔལ་འབྱོར་ཆོས་ཉིད་ཀྱི་ཡར་འཛེགས་མར་བབས་ཡ་དེ་མིན་པ། གཙོ་བོ་དེ་ཞི་ཅིན་ཕིན་རང་གི་ལས་ཀ་བྱེད་སྟངས་དེར་བརྟེན་བྱས་ཡིན་ན་ད་ད་རེས་གལ་སྲིད་ཡིན་ན་དཔལ་འབྱོར་དེ་གང་ལྟར་དེ་སྔ་གི་འཕེལ་རྒྱས་འགྲོ་ཡ་གི་དུས་ཚོད་དེ་དཔེར་མཇུག་སྒྲིལ་བྱས་ད་དུས་ཚོད་གསར་པ་ཅིག་ལ་སླེབས་ཡོད་རེད། དམིགས་བསལ་ངས་ད་རིང་རྩོམ་འདི་ལ་ཡ་དོ་སྣང་དང་ཁྱད་ཆོས་མཐོང་ཡ་དེ་ག་རེ་འདུག་ཟེར་ན་དེ་ཞི་ཅིན་ཕིན་རང་གཅིག་པོ་མི་གཅིག་གིས་ཁོ་རའི་བསམ་བློའི་ལྟ་གྲུབ་དང་དེ་འདྲས་ཀྱི་ཐོག་ནས་འགྲེལ་བཤད་བརྒྱབ་མི་འདུག་དེ་ལས་ལྡོག་སྟེ་ཁོ་རང་གི་ཟེར་བ་ཡིན་ན་སྲིད་དབང་སྒེར་གཅོད་ཅན་གྱི་རྒྱལ་ཁབ་དེ་ཚོ་མང་པོ་ཅིག། བྱེད་སྟངས་དེ་ཚོ་འདྲ་བོ་ཤ་སྟག་ཡོད་རེད། སྲིད་དབང་སྒེར་གཅོད་ཅན་གྱི་རྒྱལ་ཁབ་གྲོགས་མེད་ཁེར་རྐྱང་བྱས་སྒོ་བརྒྱབ་བསྡད་མཁན་དེ་ཚོ། སྔོན་མ་གི་དམར་ཤོག་ཨུ་རུ་སུ་ལ་ཆ་བཞག་པའི་གནས་རི། ཏུར་ཀི་ལ་རྒྱུན་རིང་པོ་ཆ་བཞག་པ་ཡིན་ན་རེད་ཕ་གི་ཝེ་ནེ་ཟུ་ཝེ་ལ། ལྷོ་ཨ་མི་རི་ཀའི་གླིང་ཆེན་གྱི་རྒྱལ་ཁབ། དེ་ཚོ་གང་ག་བལྟས་པའི་སྐབས་དེ་ཡིན་ན། ཁོ་ཚོ་དཔལ་འབྱོར་ཞེ་པོ་ཉམས་ཉེས་ཡོད་པའི་སྐབས་དེ་ཨ་ནི། འགོ་ཁྲིད་རེ་གཅིག་ཐོན་བྱས། ཨོ་ད་དེ་འདྲས་བསྡད་ན་ཡོང་མི་འདུག་བསམ་བྱས་ཨ་ནི་འགྱུར་ལྡོག་བཏང། ད་འགྱུར་ལྡོག་དེ་གཙོ་བོ་དེ་ག་རེ་རེད་ཟེར་ན་གཞུང་གིས་དེ་སྔ་ལ་དམ་དྲག་བྱས་གང་ག་ཇུས་གཏོགས་བྱས་གང་ག་དབང་སྒྱུར་བྱས་གང་ག་ཚོད་འཛིན་བྱེད་ཀྱི་བསྡད་ཡོད་པ། འདི་ནས་ཨ་ནི་མར་ཅིག་གྲོལ་བྱས། མི་སྒེར་སོ་སོ་དང་ཚོང་པ་སོ་སོ་ཚང་མ་ལོག་ལ་ཡ་ཡིན་ན་ས་རྒྱ་དེ་ཅིག་ཆེར་བཏང་བྱས་ཁོ་ཚོ་སོ་སོའི་སྒེར་གྱི་ནུས་པ་དང་ཚོང་པའི་ནུས་པ་དེ་ག་དེ་ཡིན་ན་བེད་སྤྱོད་བཏང་ཡག་གི་གོ་སྐབས་སྤྲད་དུས་ཙམ་པ་ཨ་ནི་དཔལ་འབྱོར་དེ་ད་རྒྱུན་རིང་པོ་ཅིག་དཀའ་ངལ་འཕྲད་བསྡད་དུས་སོང་ཙང་དེ་ག་དེ་ཧོབ་དེ་ཁ་ལ་ཡ། སླར་གསོ་བྱེད་འགྲོ་བྱས་དཔལ་འབྱོར་ཡག་པོ་ཞེ་པོ་ཅིག་འཁྲུག་པོ་ཞེ་པོ་ཅིག་ཡོང་གི་འདུག་རྒྱ་ནག་ལ་བལྟས་པས་འདི་ལྟ་དེ་བས་བཤད་དགོས་ཡ་རེད་རྒྱ་ནག་རྒྱལ་ཁབ་ཆེན་པོ་འདི་དག་ལ་ཡང་འདི་ག་རྒྱ་མི་ཟེར་མཁན་དེ་འདི་ག་དངུལ་གསོག་ཡ་དང་ལས་ཀ་བྱེད་ཡ་ད་འཇོན་པོ་ཞེ་པོ་ཅིག་རེད་འདུག་ང་དེ་འདྲས་སོང་ཙང་ཁོ་ཚོའི་ཡར་རྒྱས་དེ་རྒྱལ་ཁབ་གཞན་པའི་དཔེ་མཚོན་དང་མ་འདྲ་ཞེ་པོ་ཅིག་ད་ཆེན་པོ་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་བ་རེད་ད་ཡིན་ན་སྲིད་དབང་སྒེར་གཅོད་ཅན་དེ་ཚོ་མང་ཆེ་གཅིག་སྐྱོན་དེ་ག་རེ་ཟེར་ན། ད་དཔལ་འབྱོར་ཡར་རྒྱས་ཕྱིན་གོང་དུ་འགྲོ་དུས་ཙམ་པའང་སྒེར་གྱི་ཚོང་པ་དང་དེ་དག་གང་ག་ལོག་གི་སྟོབས་ཤུགས་དེ་ཆེར་འགྲོ་དུས། གང་འཚམ་ཞིག་ཁོ་རང་ཚོའི་སྲིད་དབང་འདི་ཤོར་མི་ཡོང་བསམ་པའི་དངངས་སྐྲག་དེ་ཞེ་པོ་སྐྱེ་གི་འདུག་ད་མི་སྒེར་ཆ་བཞག་པ་ཡིན་ན་དཔོན་པོ་ཆ་བཞག་པ་ཡིན་ན་ཁོ་རང་གི་དཔེ་མཚོན་ཁ་ཤས་དྲངས་ཡག་བྱས་པ་ཡིན་ན་དཔོན་པོ་དེ་ཚོ་ལས་དུས་དང་པོ་དེ་བྱེད་དུས་དང་ལས་དུས་གཉིས་པ་དེ་བྱེད་དུས་ཨོ་ཙི་ཞིག་སེམས་པའི་ནང་ལོགས་ལ་ཡ་ད་སྒེར་ལ་ཡ་གང་འཚམ་ཐོབ་ཐང་སྤྲད་ལས་དུས་གསུམ་པ་དེ་སླེབས་དུས་ད་དམ་དྲག་བྱས་ན་མ་གཏོགས་ཡོང་མི་འདུག་བསམ་ད་དམ་དྲག་བྱས་ན་མ་གཏོགས་ཡོང་མི་འདུག་བསམ་ཡག་བསམ་བློ་དེ་བྱུང་རྐྱེན་སྦྱོར་བ། གཅིག་ནས་ཡིན་ན་སྒེར་ལ་ཡག་རྒྱུ་དངོས་དང་སྟོབས་དང་དེ་ཚོ་ཆེར་འགྲོ་དུས་ཙམ་པ་དངངས་སྐྲག་སྐྱེས་བྱས་ཡིན་ན་ཁོང་ཚོ་ཚོད་འཛིན་མ་བྱས་ན་ཡོང་མ་རེད་བསམ་པའི་སེམས་པའི་ནང་ལ་ཡག་བློ་ཤེད་མེད་པའི་བྱས་བྱས་ཡིན་ན་གཅིག་རེད། གཉིས་པ་དེ་ཡིན་ན་བློ་ཤེད་ཆེ་དྲགས་པའི་བཟོ་འདྲ་ཅིག་བྱས་ད་ལྟ་ང་དབང་ཞེ་པོ་རག་པ་ག་རེ་བྱས་ནའི་བྱེད་ཐུབ་པ་བསམ་བསམ་བྱེད་ཀྱི་ད་བློ་ཤེད་མེད་པ་དང་བློ་ཤེད་ཡོད་པ་ཟེར་གཉིས་སྦྱོར་བ་མཚམས་མཚམས་ཡིན་དེ་ཚོ་ཕྲད་དེ་ཡིན་ན་དུས་གཅིག་ལ་མཉམ་དུ་ཡོང་གི་རེད། འདི་འདྲའི་ཅིག་ཆ་རྐྱེན་འོག་ལ་ཡ་ཨ་ནི་དམ་དྲག་བྱེད་འགོ་བཙུགས་འདུག་བྱས་ཙང་དེའི་ནང་ལོགས་ལ་ཡང་རྩོམ་འདི་ནང། ལོ་རྒྱུས་ནས་བྱས་དཔེ་ཞེ་དྲག་དྲངས་ཤག། དཔེར་ན་ཝེ་ནེ་ཟུའེ་ལའི་མ་དུ་རོ་ཡིན་ནའི་རེད་ཐུར་ཀིའི་ཨེར་དོ་གྷན་ཡིན་ནའི་རེད་ཨུ་རུ་སུའི་ཕུ་ཐིན་ཡིན་ནའི་རེད་ད་དེ་འདྲའི་བཟོ་འདྲ་མང་པོ་ཡོད་རེད་དཔོན་པོ་འདི་འདྲས་དེ་ཚོ་གང་ག་ལོག་གིས་ཁོང་ཚོས་དང་པོ་དེ། ཚོང་པ་དང་རྒྱལ་ཁབ་དེའི་མི་དམངས་ལ་ཡང་ཁོ་ཚོས་གན་རྒྱ་བཟོ་འདྲ་ཅིག་ད་གན་རྒྱ་དངོས་སུ་རང་ཡི་གེ་བྲིས་བྱས་དེ་ཡོད་མ་རེད་ལ་ཡིན་ན་ཡང་ཚང་མ་ལོག་གི་སེམས་པའི་ནང་ཤེས་ཡག་དེ་ག་རེད་ཟེར་ན། ཁྱོད་རང་ཚོའི་ངོས་ནས་ཆབ་སྲིད་ལ་ཇུས་གཏོགས་མ་བྱེད། ཆབ་སྲིད་ལ་ཇུས་གཏོགས་མ་བྱས་ན་དཔལ་འབྱོར་ག་རེ་བྱེད་ཀྱི་ཡིན་ནའི་གྱིས་ཞེས་བྱས་ནས་ཁོ་ཚོ་ལ་ཡང་ཐོབ་ཐང་སྤྲད། ད་དེའི་འོག་གི་མི་དམངས་དེ་ཚོས་ཨོ་ད་ངས་ཆབ་སྲིད་ལ་ཇུས་གཏོགས་བྱས་མི་ཡོང་ཡིན་ནའི་ང་དངུལ་བཟོ་གི་ཡིན་ང་ཚོང་རྒྱག་གི་ཡིན་ཞེས་བྱས་ད་དེ་ས་ཆ་གུ་ཡངས་པོ་དེའི་ནང་ཚོང་བརྒྱབ་དངུལ་བཟོས་རྒྱུ་རྫིག་པོ་ཆགས་དུས་ཙམ་པ། ཨ་གང་འཚམ་ཞིག་ལ་ཡང་སྲིད་དབང་སྒེར་གཅོད་ཅན་དེ་ཚོས་སེམས་པའི་ནང་ལོགས་སོ་སོའི་བློ་ཤེད་བརླགས་པ་ཡིན་ནའི་རེད་བློ་ཤེད་ཆེ་དྲགས་པ་ཡིན་ནའི་རེད་དེ་ཚོ་དུས་མཉམ་དུ་བྱུང་བྱས། ཁས་ལེན་བྱས་བཞག་པ་སྦྱོར་བ་ད་གིན་ངས་འདི་ཁས་ལེན་ཟེར་བ་དངོས་གནས་རང་ཡིག་ཐོག་བྲིས་བྱས་ཁས་ལེན་འདི་བྱས་ཡོད་མ་རེད་དེ་ད་ཡིན་ན་ཡང་ཚང་མ་ལོག་གི་ཕན་ཚུན་སེམས་ནང་རྟོགས་ཐུབ་ཡག་གི་དེ་འདྲས་ཀྱི་ཕན་ཚུན་གྱི་འབྲེལ་བ་ཆགས་བསྡད་ཡོད་རེད། འདི་ལ་ཡག་ཨ་ནི་སྲུང་མ་ཐུབ་བྱས་བྱས་གང་འཚམ་ཞིག་ལ་ཡག་ཕ་གིའི་ཕ་ནང་ངོ་གའི་ཆབ་སྲིད་ལ། ཇུས་གཏོགས་མ་བྱས་ནས། ཁོ་ཚོའི་ཁེ་ཕན་ཆེད་དུ་དཔལ་འབྱོར་ཁེ་ཕན་ཆེད་དུ་ཁོ་ཚོས་འཐབ་རྩོད་བྱས་པ་ཡིན་ན་ཡང་འདི་ཁྱོན་ནས་ཁོ་ཚོས་སྣང་མེད་བཏང་མ་ཐུབ་བྱས་བྱས་ནས་དྲག་གནོན་བྱེད་ཡ་མི་ཟིན་ཡ་དང་ཨོ་མི་རྡུང་རྡེག་བཏང་ཡ་དང་ད་དེ་འདྲས་མང་པོ་ཞེ་པོ་བྱས་བྱས། ཆབ་སྲིད་ལ་ཇུས་གཏོགས་མ་བྱས་གཞན་པ་ག་རེ་བྱེད་ཀྱི་ཡིན་ནའི་བྱིས་ཟེར་བྱས་སྲིད་དབང་སྒེར་གཅོད་ཅན་གྱི་དཔོན་པོ་དེ་ཚོས་ཁོ་ཚོའི་དཔལ་འབྱོར་འཕེལ་རྒྱས་བཏང་ཡ་གི་ལམ་ཀ་སྦྱོར་བ་དེའི་སྒང་ལ་ཡ་ད་འགྲོ་ཐབས་མེད་པ་ཆགས་བྱས་དེ་ལམ་ཀ་གཞན་པ་ཅིག་སྒང་འགྲོ་གི་འདུག། ཅེས་བྱས་ན་ཞི་ཅིན་ཕིང་བཟོ་འདྲ་བྱས་ནས་ད་ད་རེས་དམ་དྲག་བཏང་བྱས་ཡིན་ན་སྤྱིར་བཏང་ཆབ་སྲིད་སྒང་ཇུས་གཏོགས་མ་བྱེད་མཁན་མི་དེ་ཚོ་ལ་ཡང། ལས་སླ་བོ་བཞག་གི་མི་འདུག་ཨ། འདི་འདྲས་ཅིག་བྱས་བྱས་ཡིན་ན་མ་དམ་དྲག་ཅིག་བྱས་བྱས། ད་ཚོང་པ་དང་དེ་དག་གང་ག་ལོག་ཅིག་ཞེད་སྣང་དང་དངངས་སྐྲག་དང་འདི་ཞེ་པོ་སྐྱེས་ཚར་ན། ཨ་མཐའ་མ་དེ་གཞུག་གུར་སྲིད་ཇུས་འགྱུར་ལྡོག་བཏང་བྱས་ད་ཡང་ཚུར་ཡིད་ཆེས་བྱེད་རོགས་ཟེར་ལབ་ཅིག་རྣམ་པ་སྤྱིར་བཏང་བྱས་པ་ཡིན་ན་རྒྱལ་ཁབ་གཞན་པ་དེ་ཚོ་ད་ཁོ་རང་མང་པོ་ཅིག་དཔེ་མཚོན་འདུག། ཚུར་ཡིན་ན་ཡིད་ཆེས་དེ་ཡང་བསྐྱར་བསྐྱར་གསོ་བྱས་ཏེ་ཡིན་ན་ཞེ་དྲག་ཁག་པོ་རེད་ཤག། ད་དེ་ཚོ་ཡིད་ཆེས་མེད་པའི་དཔེ་མཚོན་རེད་འདི་དཔལ་འབྱོར་གྱི་གྲངས་ཀའི་ཐོག་ནས་བྱས་ཁོ་རང་གི་དཔེར་ཆ་བཞག་ན་མི་སྒེར་གྱི་དངུལ་བསག་ཡ་འབྱོར་བ་དེའི་སྐོར་ལས་ཁོ་རང་གི་དཔེ་ཞེ་དྲག་བཞག་ཤག་ད་མང་ཆེ་མེད་བྱས་ན་ཚོད་དཔག་ཀྱང་ཚོང་པ་ཆེན་པོ་དང་ཅིག་ཡོད་རྒྱུ་རེད། དེའི་སྔོན་ལ་ཡང་ཉིས་སྟོང་བཅོ་ལྔའི་གོང་དུ་བར་ལ་ཡང་སྤྱིར་བཏང་བྱས་ན་རྒྱ་ནག་ནང་ལོགས་ལ་ཡང་ད་རྒྱུ་ཆེན་པོ་དེ་ཚོ་དངུལ་ཡོད་མཁན་དེ་ཚོ་མང་ཆེ་ཡིན་ན་སོ་སོའི་དངུལ་དེ་ཚོ་ཉར་མ་བསྡད་པ་བྱས་བྱས་ཡིན་ན་དངུལ་དེ་ཚོ་ལམ་སང་ལམ་སང་ཚོང་ལས་རྒྱ་སྐྱེད་བཏང་ཡ་དང་དེ་འདྲས་མ་རྩ་འཇོག་ཡ་དང་དེ་འདྲས་ཞེ་པོ་ཤུགས་ཆེན་པོ་བྱེད་ཀྱི་ཡོད་ས་རེད། ད་ཡིན་ན་ལས་ད་ལྟ་འཛོམས་པར་ལོ་རེ་བཞིན་སོ་སོའི་དངུལ་ཉར་བྱས་བསྡད་བྱས་དངུལ་དཔལ་འབྱོར་ནང་ལོགས་ལ་ཡང་སྐོར་རྒྱག་མ་ནུས་པ་བྱས་བྱས་ད་དེ་བྱེད་དུས་ག་རེ་ཟེར་ན་མ་འོངས་པའི་གནས་སྟངས་ལ་ཡང་བློ་གཏད་དང་རེ་བ་དང་ཡིད་ཆེས་མེད་པ་དེ་གསལ་པོ་མཐོང་གི་ཡོད་ཟེར་འདིའི་སྒང་ལ་ཡང་ཁོ་རང་གྲངས་ཀ་མང་པོ་ཞེ་པོ་བཏོན་ཤག་དེ་འདྲས་སོང་ཙང་ད་གང་ལྟར་སྒེར་གྱི་ད་མི་རྒྱུ་རྫིག་པོ་དངུལ་ཡོད་མཁན་འདི་ག་དེ་བསྐྱར་དུ་ཁོང་ཚོའི་རྒྱུ་དངུལ་འདི་ག་དེ་ཡིན་ན། ཁྲོམ་རའི་སྒང་ལ་ཡང་བསྐྱར་དུ་མ་རྩ་འཇོག་བྱས། དཔལ་འབྱོར་འདི་ཡར་དཀྲུག་བཏང་མ་ཐུབ་པ་ཡིན་ན། སྤྱིར་བཏང་བྱས་ན་ད་དཔལ་འབྱོར་ཡར་རྒྱས་འགྲོ་ཡ་ཟེར་དེ་ཞེ་དྲག་ཁག་པོ་རེད་པ། ཁོ་རང་གིས་ད་ད་གཙོ་བོ་རྒྱུ་མཚན་འདི་འདྲ་ཅིག་མང་པོ་ཅིག་ལ་བརྟེན་བྱས་ཡིན་ན། རྒྱ་ནག་གི་འདས་པའི་ལོ་སུམ་ཅུ་ལྷག་ཅིག་གི་ད་ངོ་མཚར་ཅན་གྱི་དཔལ་འབྱོར་ཡར་རྒྱས་འགྲོ་ཡ་དུས་རབས་འབྱོར་བ་ད་འདི་མཇུག་སྒྲིལ་ཚར་བ་རེད་ཟེར་བྱས། འདི་འདྲའི་མཇུག་སྡོམ་བྱས་ཤག་ད་ཡིན་ན་ལེ། འདི་རྩོམ་འདི་ནང་ལོགས་ལ་ཡང། དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་དུས་རབས་མཇུག་བསྒྲིལ་ཡོད་པ་ཡིན་ན། ལས་འདི་ཕྱིན་པའི་རྐྱེན་གྱིས་ལམ་སང་མགྱོགས་པོ་མགྱོགས་པོ་ཡིན་ན་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་དབང་ཆ་དེ་ཚོ་ཤོར་ཡག་དང་དེ་འདྲས་ཡིན་ན་ཕལ་ཆེར་ཡོང་མདོག་ཁ་པོ་མ་རེད། ཨར་དུ་ཝང་དང་ཕུའུ་ཏིན་དང་མཱ་དུ་རོ་དང་དེ་ཚོས་དཔེ་བཞག་བྱས་ཡིན་ན་དཔོན་པོ་དེ་ཚོ་མང་ཆེ་རྒྱ་ནག་དངོས་གནས་རེད་ཁོ་ཚོས་མི་མང་མར་དྲག་གནོན་བྱས་ཁོ་ཚོས་དཔལ་འབྱོར་སྡུག་རུ་འགྲོ་ཡག་འདི་ད་རྒྱལ་ཁབ་དང་དེ་འདྲས་འདི་གས་གང་ག་ལོག་དཔལ་འབྱོར་ཞེ་པོ་ཅིག་གི་ཉམས་ཉེས་ཕྱིན་བྱས་བསྡད་བསྡད་ཡོད་རེད་འདི་གས་ཕྱིན་པ་ཡིན་ན། སྲིད་དབང་སྒེར་གཅོད་ཅན་གྱི་དཔོན་རིགས་དེ་ད་དུང་མུ་མཐུད་བྱས་ཡིན་ན་གང་ལྟར་ཁོ་ཚོ་དབང་ཆ་ཟིན་བྱས་བསྡད་ཡོད་རེད་པ་ད་ཡིན་ནའི་ལས་ད་གང་ལྟར་དཔལ་འབྱོར་དེ་སྡུག་རུ་སྡུག་རུ་སྡུག་རུ་འགྲོ་རྒྱུ་ཡིན་ན་ཡང་མིན་ན་ཡར་རྒྱས་འགྲོ་ཐུབ་ཀྱི་མེད་པ་ཡིན་ན་དེ་འདྲས་ཅིག་གིས་ཁོའི་ཆུའི་གཞུང་འདྲ་ཅིག་ནང་མར་ཚུད་ཚར་བ་ཡིན་ན། སྔ་ཕྱི་ལ་མ་གཏོགས་ཉི་མ་གཅིག་ད་གང་ལྟར་མཇུག་སྒྲིལ་རྒྱུའི་དེ་འདྲས་ཀྱི་ལམ་ཁ་ཅིག་ཡང་འགྲོ་གི་ཡོད་པས་སྤྱིར་བཏང་བྱས་ན་བསམ་བློ་འདི་བཏང་འགྲིག་གི་ཟེར་ཅིག་རྩོམ་དེ་འདྲས་ཤིག་འདུག་ངས་དེ་རྩོམ་བལྟས་བྱས་མ་ཐག་རྩོམ་དེ་འདྲས་འདྲ་པོ་འདྲ་མང་པོ་ཞིག་ཁོས་སུ་ལས་ད་རིང་འདིའི་འཁོད་ས་དེ་ཡིན་ན Foreign Affairs། ནས་ངས་དེ་སྔོན་ཞུས་པའི་ཕྱི་འབྲེལ་གྱི་ལས་དོན་ཟེར་དེ་དུས་དེབ་ཞེ་དྲག་གལ་ཆེན་པོ་རེད་དེ་གང་ལྟར་ཁོ་རང་ད་རིང་རྩོམ་བྲིས་མཁན་དེ་དམིགས་བསལ་གྱི་ཁྱད་ཆོས་དང་ཁོ་རང་གལ་ཆེན་པོ་ཅིག་རེད་དེ་འདྲ་སོང་ཙང་ངས་ད་རིང་གཙོ་བོ་དེ་དེ་འདྲས་ཀྱི་ངོ་སྤྲོད་ཞུ་ཡིན་ཨ་ནི་དེ་དང་བྱས་བྱས་ད་རིང་གི་དཔྱད་ཞིབ་ལས་རིམ་དེ་ག་མཇུག་བསྒྲིལ་ཡིན་ང་ཚོའི་ལས་རིམ་རྗེས་མ་སེམས་ཀྱི་མ་འཇམ་ན་རུང་ན་ང་ཚོའི་ལས་རིམ་ལ་དགོངས་འཆར་འདི་ག་རེ་ཡོད་ནའི་འོག་ལ་བཞག་རོགས་གནང་ཞུ་ཡིན་ཐུགས་རྗེ་ཆེ།